ད་གསུམ་པ་ནི། སྤྱི་དོན་གཞན་ཁེགས་པ་དྲན་པ་ལ་སྦྱར་བར་ཡང། སྤྱི་དོན་གཞན་དེ་འོ་ཡོག་མ་རེད། མེད་ག་རེ་ཟེར་སྔ་མ་བཀག་ཚར་བ་ཡིན་པ། ཡིན་ད་ཁོ་ད་ཁྱོད་རང་དྲན་པ་བྱས་ཤོག་ཟེར་སྤྱི་གཞན་ཁེགས་པ་དྲན་པ་ལ་སྦྱར་བ་དེ་རེད། ད་གསུམ་པ་ནི། གཞན་སེལ་དེ་ལས་རྫས་གཞན་པ་གསལ་བ་ལ་རྗེས་སུ་འགྲོ་བའི་སྤྱི་དངོས་པོ་བ་མེད་པར་ཐལ། གཞན་སེལ་དེ་ལས་གཞན་པ་ཟེར་བུམ་གསལ་ཙམ་ལ་བྱས་ན། བུམ་པ་མ་ཡིན་པ་ལས་ལོག་པ། རེད་པ། འོ་དེ་ལས་གཞན་པའི། བུམ་གསལ་རྣམས་ལ་རྗེས་སུ་འགྲོ་བའི། སྤྱི་དངོས་པོ་བ། ཟེར་དུས་ཙ་ག་རེ་ཟེར་གྱི་རེད་སྤྱི་རྫས་ཐ་དད་པ་གཅིག། སྤྱི་དངོས་པོ་བ་ཞེས་པ་དེ་བུམ་གསལ་གྱི་སྤྱི་ཡིན་པ། བུམ་གསལ་ལས་རྫས་ཐ་དད་པ་ཅིག་བྱུང་ན་བུམ་གསལ་གྱི་སྤྱི་དངོས་པོ་བ་དེ་ཆགས་འགྲོ་བ་དེ་ལ་སྤྱི་དོན་གཞན་ཟེར་གྱི་ཡོད་རེད། འོ་དེ་འདྲའི་སྤྱི་དོན་གཞན་ཞིག་མེད་པར་ཐལ་སྤྱི་དངོས་པོ་བ་དེ་མེད་པར་ཐལ། དེ་དག་ཡོད་ན་ཚད་མས་མཐོང་དགོས་པ་ལས་མ་མཐོང་བའི་ཕྱིར་དང། ཞེས་ནི། སྔར། རིགས་པས་བཀག་པའི་ཡང་ཕྱིར་རོ། སྔར། འོ་ད་སྤྱི་གཞན་ཁེགས་པ་དྲན་པ་ལ་ཟེར་སྔར་བཀག་པས། ག་རེ་ཟེར་ན། འོ་གསལ་བ་རྣམས་ནི་རྗེས་མི་འགྲོ་རྗེས་འགྲོ་གཞན་ནི་སྣང་བ་མེད་ཚིག་སྐབས་སུ། ཡ་གའི། ཡིན་རྒྱུ་འདྲའོ་གོ་ཡ་གའི་སྦྱར་ཡོང་དུས་སུ་ཤིང་ལ་སྦྱར་ནས་བཤད་རེད་ད་འདི་བུམ་པ་ལ་སྦྱར་ནས་གཅིག་པ་རེད་བ། ཡ་གི་ག་རེ་ཟེར་ན་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་ཁོ། རང་ལུགས་ཟེར་ན་ཤིང་གསལ་རྣམས་ཀྱི་སྤྱི་རེད་དེ། སྤྱི་རྫས་གཞན་མ་རེད། དེ་ཉིད་ཤིང་འཛིན་རྟོག་པ་ལ་ཤིང་མ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་དེ་ཤིང་གསལ་རྣམས་ཀྱི་སྤྱི་ཡིན་ཟེར་ལ་ཕྱིར་བྱེ་བྲག་པ་དང་རང་ལུགས་ལ་ཁྱད་པར་ཅན་མེད། རང་ལུགས་དེ་ག་རེ་ཟེར་ཤིང་གསལ་རྣམས་ལས་རྫས་ཐ་དད་པ་མ་ཡིན་ཁོ། ཤིང་གསལ་རྣམས་ལས་རྫས་ཐ་དད་པ་ཡིན་ཟེར་ལབ་དགོས། ཤིང་གསལ་རྣམས་ལས་རྫས་ཐ་དད་པ་ཡིན་དེ་སྤྱི་ཡིན་པ་ཁས་ལེན། མ་ཟད་པ་ཅན་ནི་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་ཁོ་ཤིང་ཡིན་ཟེར་ལབ་པ་དང་ཁོ་ཡིན་ཟེར་དུས་ད་ཁོ་ཤིང་མ་ཡིན་པར་ཐལ་གསལ་བ་རང་གསལ་རྫས་གཅིག་ཐ་དད་གང་དུ་མེད་བྱས་སྟངས་ར་བའོ་འདུག་ཟེར་ལབ་པ་རེད་བྱས་ཙང་སྤྱི་དོན་གཞན་དེ་ནི་ཤིང་མ་ཡིན་པར་ཐལ་ཟེར་མ་གཏོགས་ཤིང་མ་ཡིན་ལས་ལོག་པར་སྣང་བ་ཁོ་ཡང་ཡིན་རྒྱུ་ད་ནི་ཤིང་ད་མ་རེད་མ་རེད་དེ་ཡིན་ན་ཡང་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཤིང་གསལ་རྣམས་ཀྱི་འོ་སྤྱི་ལ་ཁས་ལེན་དེ་དང་རྫས་གཞན་ཡིན་ཟེར་ཁས་ལེན་པ་རེད་འོ་དེ་འདྲའི་སྤྱི་རྫས་གཞན་དེ། ད་ཤིང་ཡིན་ཟེར་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བ་ཡིན་ཙང་ནི་ཤིང་རེད་འགྲོ་གི་འདུག་ཟེར་གྱི་ཡོད་རེད་བ་འོ་དེ་མ་ཡིན་པར་ཐལ་ནི་གསལ་བ་རྣམས་དང་རྫས་གཅིག་དང་ཐ་དད་གང་དུ་མེད་པའི་ཕྱིར་ཞེས་པའི་སྐབས་སུ་ཤིང་གི་སྤྱི་དོན་གཞན་དེ་ཤིང་གསལ་དང་རྫས་གཅིག་དང་ཐ་དད་གང་དུ་མེད་པར་བཟོས་བུམ་པའི་སྤྱི་དོན་གཞན་དེ་འོ་བུམ་གསལ་རྣམས་དང་གཅིག་དང་ཐ་དད་གང་དུ་མེད་པ་དེ་སྔར་བཤད་ཟིན་པའི་ཕྱིར་རོ་ཟེར་འོ་རྗེས་འགྲོ་གཞན་ནི་སྣང་བ་མེད་ཅེས་པའི་སྐབས་སུ་ནི་དེ་འདྲའི་སྤྱི་དེ་མེད་པ་མེད་ན་འོ་བཀག་པའི་ཕྱིར་རོ་ཞེས་བཤད་པ་རེད། ད་སྤྱི་དོན་གཞན་དེ་མེད་ན་སྐྱོན་འདུག་ཟེར་ན་བརྡ་བྱ་བ་དོན་མེད་མ་ཡིན་པར་ཐལ།

སྤྱི་འཛིན་གྱི་སྣང་བ་ཁོ། དོན་དམ་བུམ་འཛིན་རྟོག་པ་ལ་བྱས་སོང་ན་བུམ་འཛིན་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་དེ། དོན་བྱེད་ནུས་པ་ཞིག་དངོས་པོ་མ་ཡིན་ན་དོན་བྱེད་མི་ནུས་ན་བརྡ་བྱས་ཀྱང་རང་མཚན་ལ་མི་བསླུ་བར་མི་འགྱུར་ཏེ། རང་མཚན་ལ་བརྡ་བྱས་ན་ཡང་རང་མཚན་བསླུ་ཟེར་དུས་སུ་བུམ་པ་དེ་ལ་བསླུ་འགྲོ་བར་བུམ་པ་ཁོ། བུམ་བརྡ་བྱས་ན་ཡང་བུམ་པ་དེ་རྟོགས་ཐུབ་ཀྱི་མ་རེད་ངོ་ཤེས་ཐུབ་ཀྱི་མ་རེད་ཟེར་ལ་མི་འགྱུར་ཏེ། བརྡ་བྱས་ཀྱང་སྤྱི་བློ་ཁོ་ན།

རང་ལ་སྣང་བ་ལྟར་གྱི་དོན་དུ་མེད་པའི་བུམ་འཛིན་རྟོག་པ། བུམ་འཛིན་རྟོག་པ་ལ། སྣང་བ་ལྟར་གྱི་དོན་དུ་མེད་དེ་བུམ་འཛིན་རྟོག་པ་ལ་བུམ་པའི་དོན་སྤྱི་དེ་བུམ་པ་ཡིན་པར་སྣང་གི་ཡོད་རེད་དོན་ལ་མེད་པ་རེད། བྱས་ཙང་རང་ལ་སྣང་བ་ལྟར་གྱི་དོན་དུ་མེད་པའི། བུམ་འཛིན་རྟོག་བློ་སྐྱེད་པ་བྱེད་པ་ཡིན་ཡང། གསུངས། བུམ་པ་ཞེས་བརྗོད་པའི་སྒྲ་དེ་ལ་བརྟེན་ནས་རྟོག་པ་བྱེད་པ་ཡིན་ཀྱང། དོན་རང་མཚན་ལ། མི་བསླུ་བ་རེད་ཁུ། མི་བསླུ་བ་མ་རེད་ཟེར་ལེ་འགྲོ་ར། མི་བསླུ་བ་མ་ཡིན་པ་ཆགས་འགྲོ་ཟེར། མི་བསླུ་བ་ཡིན་པ་དེ་བཟོ་ཐུབ་ཀྱི་རེད། མི་བསླུ་བའི་ནུས་པ་ཡོད་པར་འདོད་དེ། ག་རེ་ཟེར་ན་ཆུ་སྐྱོར་བའི་དོན་མི་བྱེད་པ་དེ་ཡོངས་སུ་སྤངས་ནས་བུམ་བརྡ་སྦྱར་བའི་དགོས་པ་དེའོ། ཆུ་སྐྱོར་བའི་དོན་བྱེད་པ་དེ་ཡོངས་སུ་སྤངས་ནས་དེ་བྱེད་པ་ལ་འཇུག་པའི་རྒྱུའི་ཡན་ལག་གི་ངོ་བོ་ཡིན་པའི་ཕྱིར་རོ། ཅེས་སོ། བྱས་ཙང་དེ་གི་རྒྱུའི་ཡན་ལག་གི་ངོ་བོ་བུམ་པ་ཞེས་བྱ་བའི་སྒྲ་དེ་གིས་ཕྱི་ལོགས་ལ་ཕན་ཐོགས་ཀྱི་རེད། ག་རེ་རེད་ཟེར་ན་བུམ་འཛིན་རྟོག་པ་དེ་གི་རྒྱུའི་ཡན་ལག་ཡིན། སྐྱེད་པ་བྱེད་པ་ཡིན་ཏེ། སྐྱེད་པ་བྱེད་པ་ཡིན་ཡང་དོན་རང་མཚན་ལ་མི་བསླུ་བ་ཡིན་ཏེ། མི་སླུ་བ་ཡིན་ཏེ། ཁོ་ལ་བརྟེན་ནས་བུམ་བརྡ་སྦྱར་ནས་བུམ་འཛིན་རྟོག་པ་སྐྱེ། བུམ་འཛིན་རྟོག་པ་སྐྱེ་ཡོང་དུས་དེ་གིས་བུམ་འཛིན་རྟོག་པ་དེ་གིས་ག་རེ་བྱེད་ཀྱི་རེད་ཟེར་ན་ཆུ་སྐྱོར་བའི་དོན་མི་བྱེད་པ་དེ་ཕར་སྤངས་ནས་ཆུ་སྐྱོར་བའི་དོན་བྱེད་པ་དེ་ཁོ་རྟོག་པ་བྱེད་པ་ཡིན་ཙང་ཨ་ནི་ཁོ་ལ་མི་སླུ་བ་དེ་ཆགས་སོང་ང་ཆེ་ར་བ། ཆུ་བུམ་པ་ཞེས་བརྡ་སྦྱར་བ་ལ་བརྟེན་ནས།

འོ་ཁོ་ན་ཡིན་ཏེ་ད་བུམ་པ་ཞེས་བྱ་བའི་སྒྲ་དེ་ཡང་དོན་ལ་མི་བསླུ་བ་རེ་འགྲོ་བ་རེད། ཡིན་ཏེ་བུམ་པ་ཞེས་པའི་སྒྲ་དེ་སྦྱར་བ་ལ་བརྟེན་ནས་བུམ་འཛིན་རྟོག་པ་སྐྱེ་བུམ་འཛིན་རྟོག་པ་དེ་བུམ་པ་མ་ཡིན་པ་དེ་ཕར་སྤངས་ནས་བུམ་པ་ཡིན་པ་དེ་རྟོགས་ཐུབ་ཟེར་ད་དེའི་རྒྱུའི་ཡན་ལག་ཡིན་པའི་ཕྱིར་དང། རིགས་མི་མཐུན་གྱི་དངོས་པོ་ལས་ཐ་དད་པས། རིགས་མི་མཐུན་གྱི་དངོས་པོ་ལས་ཐ་དད་པ། བུམ་པ་ལྟ་བུ་ལ་བྱས་སོང་ན་བུམ་པ་མ་ཡིན་པ་ལས་ཐ་དད་པས་ད་བུམ་པ་གོ་སླེབས་པ་རེད་པ་འོ། དེར་བུམ་པ་ལ་ནི་བརྒྱུད་ནས་བརྟེན་པ་ཅན་གྱི་ཐ་སྙད་དོན་མཐུན་ཡིན་པའི་ཕྱིར་རོ། བུམ་པ་ཞེས་བརྗོད་པའི་སྒྲ་དེ་རེད། བུམ་པ་ཞེས་བརྗོད་པའི་སྒྲ་དེ་ཆོས་ཅན། བྱས་ནས་བུམ་འཛིན་རྟོག་པ་དེ་སྐྱེད་པར་བྱེད་པ་ཡིན་ཡང། དོན་རང་མཚན་ལ་མི་སླུ་བ་ཡིན་ཏེ། ཁུ། སྒྲ་དེས་ཀྱང། ཆུ་སྐྱོར་བའི་དོན་མི་བྱེད་པ་དེ་ཕར་སྤངས་ནས་དོན་བྱེད་པ་ལ་འཇུག་པའི་རྒྱུའི་ཡན་ལག་ཡིན་པའི་ཕྱིར་དང། རྒྱུའི་ཡན་ལག་ཡིན་པས་དེ་ཡིན་པར་མ་ཟད། རིགས་མི་མཐུན་གྱི་དངོས་པོ་ལ་ཐ་དད་པས། རིགས་མི་མཐུན་གྱི་དངོས་པོ་ལས་ཐ་དད་པས་ཟེར་བུམ་པ་མ་ཡིན་པ་ལས་ཐ་དད་པས། བུམ་པ་ལ། བརྒྱུད་ནས་བརྟེན་པ་ཅན་གྱི་ཐ་སྙད་དོན་མཐུན་ཡིན་པའི་ཕྱིར། ད་བརྒྱུད་ནས་བརྟེན་སྟངས་ག་རེ་ཟེར་ན། བུམ་པ་ཞེས་བརྗོད་པའི་སྒྲ་དང་བུམ་པ་རྟོགས་པའི་རྟོག་པ་གཉིས་པོ་དེ་ཚུར་སྣང་དུ་བཞག།